འཇིག་རྟེན་ཕྱི་མ་དེ་ནས་ངན་སོང་ལས་སྐྱོབ་པའི་སྐྱབས་གནས་བླ་མ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཡིན་ཞིང། ད་སྐྱབས་འགྲོ་བྱེད་དགོས་འདུག་བ་ངན་སོང་ལས་ཡར་ཐར་ཡ་ལ། ཐབས་ནི་དེ་ནས་བདེ་ལེགས་ཐམས་ཅད་ཀྱི་རྩ་བ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་བསྐྱེད་དེ་སྤང་བླང་ཚུལ་བཞིན་བྱས་པ་ཉིད་ཡིན། དེ་ཡིན་ན་དེ་ནས་ས་བཅད་ལ་ཡོང་དུས་གཉིས་པ་འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ལ་གཉིས། ད་སྒོ་ཡི་གེ་འདི་ནས།

བདེ་ལེགས་ཐམས་ཅད་ཀྱི་རྩ་བ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་བསྐྱེད་པ། ད་དང་པོ་སྐྱབས་འགྲོ་དེ་ལ་དང་པོ་སྐྱབས་སུ་འགྲོ་བ་ལ་ནི་སྐྱབས་སུ་འགྲོ་བ་ལ་ནི་ལྔ། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། ཡུལ་གང་ལ་སྐྱབས་སུ་འགྲོ་བ། འོ་ད་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད། སྐྱབས་སུ་སོང་བའི་ཕན་ཡོན། སྐྱབས་སུ་སོང་བའི་བསླབ་བྱ། འོ་དེ་རེད།

དེས་ལམ་ཐུན་མོང་བ་སོ་སོ་དང། ཐུན་མོང་བའི་ལམ་ཅིག་ཆགས་ཡོད་རེད། བྱས་ཙང་འཇིག་རྟེན་ཕྱི་མ་དོན་གཉེར་ཅིག་དགོས་རེད། འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་དེ་བསྐྱེད་དགོས་རེད་མ་གཏོགས་ངང་ངང་ཤུགས་ཤུགས་ཀྱིས་འཇིག་རྟེན་ཕྱི་མ་དོན་གཉེར་ཡོང་གི་མ་རེད། ང་ཚོའི་གཅིག་བསམ་ཤེས་འདྲ་པོ་ཡོད་པ་ནི། རང་མགོ་ཐོན་ཟེར་བ་ནི་གང་བྱས་ཚེ་འདི་རྐྱང་རྐྱང་ལ་ཞེན་ནས། ཚེ་འདི་ལ་རང་ཆགས་ཚེ་འདི་གི་དོན་དག་རང་བྱེད། ཚེ་འདི་གི་ཅིག། དང་པོ་དང་པོ་བི་གའི་ལྟོ་ཅིག་དགོས་རེད་བ་ད་ལྟོགས་སོང་ན་དེ་ཁོ་རང་རང་བཞིན་གྱི་ལས་ཡོང་གི་རེད་བ་ད་གྲོད་ཁོག་ལྟོགས་སོང་ན་ཁ་ལག་ཟས་དྲན་ཡོང་ཡ་ཅིག་སྤུ་གུ་ཆུང་ཆུང་ཡིན་ནས་སྐོམ་སོང་ན་ཆུ་འཐུང་ཡ་འདྲ་པོ་ཅིག་མི་མོས་གོ་དུད་འགྲོ་ཚོ་ཡིན་ནས་ཅིག་རང་ཤུགས་ཀྱི་ཚེ་འདི་ལ་བི་གའི་རེད་བ་ད་ཅིག་དོན་དག་བྱེད་དགོས་ཡ་ར་ཅིག་བྱེད་ཙང། ལྟོ་དང་གོས་དང་རེད་བ་ད་ད་ནི་དུག་ལོག་གོན་དགོས་ཡ་འདྲ་པོ་ཆགས་སོང་ན་ད་དེ་ཡ་རྗེས་ར་ཅིག་ཡ་བཏང་ནས། རེད་བ་ད་ནི་དུག་ལོག་གཅིག་གཉིས་དུག་ལོག་བི་གའི་དུག་ལོག་གི་དོན་དག་ལ་དེ་ག་ཅིག་འབད་བརྩོན་བྱེད་དགོས་ཡོད་པ་འདྲ་བོ། ཁ་ལག་ཟ་ཡག་གི་དོན་དག་ལ་འབད་བརྩོན་རྒྱ་ཆེ་ཆུང་ག་རེ་ཡིན་ན་བྱེད་དགོས་ཡ་འདྲ་བོ། ཨ་ནི་གཏམ་ཟེར་ཡ་གཅིག་དེ་ནས་གཞི་ནས་ཡག་ཟེར་ཡག་ལེ་ཡིན་དུས་གཏམ་སྙན་གྲགས་དགོས་ཀྱི་ཡོད་པ་འདྲ་བོ། མིང་གི་རེད་བ་ད། ལྟོ་གོས་གཏམ་གསུམ་གཅིག་ལ་ད་གོ་རང་བཞིན་གྱི་གོ་འགྲོ་ཡ་གཅིག་འདུག་བ་ང་ཚོ།

ཉི་མ་རྟག་པར་དྲན་གསོ་དྲན་གསོ། ཨཱ་ནི་བི་ཀའི། ཨཱ་ནི་སྟོང་ཉིད་བི་ཀའི་རྟེན་འབྲེལ་སྟོང་པ་ཉིད་ཀྱི་དོན་དག་ཧ་གོ་ན་རེད་བ་ད་ད་ལྟ་ཧ་མ་གོ་ན་ཨ་ལས་གནས་འགའ་མ་འདུག་མའམ་ལམ་རིམ་མའམ་མ་ལས་ནི་ཞི་གནས་བྱས་ལྷག་མཐོང་ག་ལེར་ཡོང་རེད་བ་ད་ད་དེང་སང་བི་ཀའི་གོ་དེ་ཉིད་ཡིན་ན་ཉི་མ་རྟག་པར་བི་ཀའི་དྲན་གསོ་དྲན་གསོ་བྱེད་དགོས་རེད། སྟོང་ཉིད་ཀྱི་ལྟ་བ་དེ་མ་འདྲིས་ན་གསང་སྔགས་ཀྱི་ཡིན་ནའི་བི་ཀའི་ཉེན་ཁ་ཡོང་གི་ཡོད་རེད་བ་ད་ལྟ་བ་མ་འདྲིས་དེ་བདེན་འཛིན་སུན་འབྱིན་དེ་རེད། ཨ་ནི་དགེ་བའི་བཤེས་གཉེན་སྒོམ་ཡོང་དུས་དགེ་བའི་བཤེས་གཉེན་གྱི་ཐོག་ནས། རང་གི་རྩ་བའི་དགེ་བའི་བཤེས་གཉེན་དེ། ག་འདྲའི་རང་ངོས་ནས་གྲུབ་འདུག་གྲུབ་མི་འདུག། སྒོམ་རྒྱུ་ཡོད་རེད་བ་ད། དགེ་བའི་བཤེས་གཉེན་རྟག་པར་སྒོམ་དགོས་ཀྱི་ཡོད་རེད། རང་ངོས་ནས་རེད་བ་ད། ཆོས་ཐམས་ཅད་རང་ངོས་ནས་མ་གྲུབ་པ་རེད་བ་ད། རང་གི་ངོས་ནས་གྲུབ་ཡོད་མ་རེད། མིང་གིས་བཏགས་ཙམ་ཞིག་རེད། དེ་དག་དགེ་བའི་བཤེས་གཉེན་དཔེར་ན་སོ་སོ་ཆོས་འབྲེལ་དངོས་ཐོབ་པའི་དགེ་བའི་བཤེས་གཉེན་བསལ་ཏེ་སོ་སོ་ཆོས་མ་ཐོབ་གོང་ན་སོ་སོར་དགེ་བའི་བཤེས་གཉེན་མ་རེད་པ། དགེ་བའི་བཤེས་གཉེན་དེ་དང་པོ་ནས་བི་གའི་བཤེས་གཉེན་དེ་ཟེར་ནས་མ་བྱུང་ད་བི་གའི་དང་པོ་ནས་བི་གའི་རེད་པ་སོ་སོར་དགེ་བའི་བཤེས་གཉེན་མ་རེད་པ། ད་དགེ་བའི་བཤེས་གཉེན་ཡིན་ཟེར་ནས་ཆོས་ཞུ་ཚིགས་བཅད་གཅིག་ཡིན་ན་ཡང་ཆོས་ཞུས་ནས་དགེ་བའི་བཤེས་གཉེན་ཆགས་པ་རེད་མ་གཏོགས་རང་ངོས་ནས་གྲུབ་བསྡད་ཡོད་ན་དང་པོ་བི་བའི་མ་ཡི་མངལ་ནས་མ་ཉན་སྐྱེས་པ་ནས་སོ་སོར་དགེ་བའི་བཤེས་གཉེན་ཆགས་བསྡད་དགོས་ཡ་གཅིག་རེད་བ་ད། འོ་ད་དགེ་བའི་བཤེས་གཉེན་བཅད་བཞག་ཟེར་ཡ་རེད་བ་གཅིག།

ངེས་དོན་བརྩི་དགོས་རེད། ངེས་དོན། ངེས་དོན་བཞག་དགོས་རེད། བཤེས་གཉེན་བསྟེན་ཚུལ་གྱི་དེ་ནས་སྐོར་གསུངས་བཞག་ཡ་གི་མདོ་ཡོད་རེད་པ་ད་དེ་ཚོ་ངེས་དོན་གྱི་མདོ་ལ་བཞག་དགོས་ཡ། སྟོང་པ་ཉིད་བསྟན་པའི་མདོ་ལ་བཞག་དགོས་ཡ་རེད་ཅེས་ཆགས་བསྡད་དགོས་ཡོད་རེད། མཐའ་འཁྱོལ་བ་བྱེད་ཀྱི་ཡིན་ན། ཨཱ་ནི། འདི་ནི། འོ་དོ་ཟེར་བྱས།

དུད་འགྲོ་མང་བ་དེ་དེ་ནས་རྒྱ་མཚོའི་འགྲམ་ལ་ཡོད། ཆང་གི་སྦང་མ་བརྩེགས་པ་ནང་ལྟར་ཅིག་ནི་བི་གའི་མུན་པའི་ནང་ལ་གཅིག་བི་གའི་རེད་པ་ད་གཅིག་གི་སྒང་ལ་གཅིག་བྱས་ནས་བི་གའི་འོག་མ་འོག་མ་དེ་ཚོ་བི་གའི་བའི་ལྗིད་ཁོག་གི་བི་གའི་ཡུལ་ནས་དབུགས་བི་གའི་གཏོང་ཐུབ་ལ་མ་ཐུབ་ལ་འདྲ་བོ། དེ་ནས་དུད་འགྲོ་ཆེ་བ་དེ་ཚོས་དུད་འགྲོ་ཆུང་བ་ཟ། ཆུང་བ་དེ་ཚོ་གི་བི་ཆེ་བ་ཟ། འོ་ད་དུད་འགྲོ་རྣམས་ནི་གཅིག་ལ་གཅིག་ཟ་བའི་རྒྱུ་དག་འདྲ་སོ་སོའི་ཁ་ནང་ལ་ག་རེ་ཡོང། མ་དང་བུ་ཧ་མ་གོ་བ་བྱས་ནས་དུད་འགྲོའི་འོ་དེ་འདྲ་རེད།

སྐྱབས་རྙེད་ཡ་ཡོག་རེད་བཙལ་ཡ་ཡོག་རེད། ཨ་ནི། ཐབས་ཤེས་བྱེད་རྒྱུ་ཡོག་རེད། ངན་སོང་ལ་སྐྱེ་ཚར་སོང་ན། སྐྱབས་པའི་ཕྱོགས་བཞི་ལ་བི་གའི་ཁ་མིག་འདྲ་པོ་བགྲད་ནས་བི་གའི་སྐྱབས་ཅིག་བཙལ་ནས་རྙེད་ཡ་ཡོག་མ་རེད་མཐོང་རྒྱུ་ཡོག་མ་རེད། ཐབས་ཤེས་བྱེད་ཡ་ཤེས་ཀྱི་མ་རེད། རེད་པ་ད་ཨོ་དེ་རེད། དེ་ཙང་ངན་མ་སྐྱེས་གོང་ནས་ནས་སོ་སོ་མི་ལུས་བི་གའི་ཡོད་པའི་ཁ་ཐུག་ནས་ཨ་ནི་ངན་སོང་དུ་མི་སྐྱེ་བ་བྱས་ནས་བི་གའི་ཐབས་ཤེས་བྱེད་དགོས་རེད། དེ་གལ་ཆེན་པོ་རེད། དེ་མ་བྱས་ན་ང་ང་རང་ཚོའི་རྒྱུད་ལ་དེ་ནི་ངན་སོང་སྐྱེ་བ་འཕེན་བྱེད་ཀྱི་ལས་ནི་བེ་གའི་རེད་པ་ད་པའི་ཆ་ཚང་གྲགས་མ་ཉམས་པ་འོ་དང་འཁྲུལ་མ་ཤེས་པ་བྱས་ལས་ཡོག་རེད། སྐྱེ་བ་འཕེན་བྱེད་ཀྱི་ལས་ཀྱི་ཅིག་གསོས་བཏབ་མ་བཏབ་ཅིག་རེད། འཆི་ཁ་ལ་ག་ལ་ལྟོས་གསོས་ཅིག་བཏབ་སོང་ན་དམྱལ་བ་རེད། དེ་ལ་མ་བྱས་ན་ཡི་དྭགས་ལ་སྐྱེ། དེ་ལ་མ་བྱས་ན་དུད་འགྲོ་ལ་སྐྱེ་རྒྱུ་རེད། ངན་སོང་གང་རུང་ཞིག་ལ་བེ་གའི་སྐྱེ་རྒྱུ་ནི་ཕལ་ཆེར་ཐག་ཆོད་ཆོད་འདྲ་བོ་ཅིག་ད་ལྟ་བྱེད་སྟངས་དེ་ལ་བསྡད་ཀྱི་ཡིན་ན།

དེ་མ་གཏོགས་ཡོད་མ་རེད། འོ་ད་དེ་ནི་བླ་མ་དཀོན་མཆོག་ཟེར་བླ་མ་བཞག་བསྡད་དགོས་ཡ་དེ་བླ་མ་དེ་དཀོན་མཆོག་གསུམ་གྱི་བདག་ཉིད་ཅིག་རེད། རེད་པ་ད། འདུག་སེ་ཡིན་དུས་གང་ལྟར་བླ་མ་དཀོན་མཆོག་གསུམ་བྱས་པ་རེད་བྱས་ཙང། འོ་ད་བླ་མ་དཀོན་མཆོག་གསུམ། དཀོན་མཆོག་གསུམ་ལ་བི་གའི་ཨ་ནི་སྐྱབས་བཙལ། སྐྱབས་བཙལ་ནས་ཨ་ནི། ངན་སོང་ལས་ཡར་ཐར་ཡ་གི་དེ་ནི་ཐབས་ག་རེ་རེད། ཐབས་ལམ་རེད་པ་ད་ཨ་ནི་ལས་འབྲས་ལ་ཡིད་ཆེས་བྱས་ནས།

ཨ་ནི་ད། བདེ་བ་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་མཁན་ཤ་སྟག་རེད་བ་དེ་ཚང་མ་ལོག་དེ་ཡིན་དུས་གང་ད་སྤང་བླང་བྱས་ཡོང་གི་རེད་བ་རང་ཤུགས་ཀྱིས་དེ་ལ་ཡིད་ཆེས་ཡོད་ན་ང་ཚོ་དེ་ཡིད་ཆེས་ཁ་གིས་བྱས་པ་མ་གཏོགས་སེམས་གཏིང་ནས་རེད་བ་ད་ཡིད་ཆེས་མེད་བ་བྱས་ཨ་ནི་གང་འབྱུང་མ་འབྱུང་བྱས་སྡིག་པ་བྱེད་ཀྱི་རེད་བ་ད་དགེ་བ་མ་བསགས་སྡིག་པ་བསགས་བསྡད་ཡག་དེ་རེད་བ་ད། ཡིན་ཡང་ད་ང་ཚོ་ནང་པ་ཡིན་ལས་རྒྱུ་འབྲས་ཁས་ལེན་གྱི་ཡོད་སྐྱབས་གསུམ་ཁས་ལེན་གྱི་ཡོད་སྒང་ག་ཁས་ལེན་གྱི་ཡོད་དང་ཁས་ལེན་གྱི་ཡོད་ཟེར་གྱི་ཡོད་རེད་དེ་སོ་སོ་གི་བི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དེ་ཁས་མི་ལེན་མཁན་གྱི་བྱེད་སྟངས་དང་གཅིག་པ་བྱས་འགྲོ་ད་སྤྱོད་པ་དེ་ལས་རྒྱུ་འབྲས་ཁས་མི་ལེན་མཁན་དཀོན་མཆོག་ཁས་མི་ལེན་མཁན་ཚོ་ལས་སྡུག་ཚ་འདྲ་པོ་བྱས་ག་རེ་ཟེར་གི་རེད་པ་ད་སྡུག་པ་འདྲ་པོ་བྱས།

འབུ་སྲིན་དེ་ཚོ། བྱས་ཙང་ངན་སོང་གི་སྡུག་བསྔལ་བསམ་བློ་བཏང་ནས་བི་གི་འཇིགས་སྐྲག་བྱེད། དེ་ལས་སྐྱོབ་པའི་ནུས་པ་དེ་དེ་ནི་དཀོན་མཆོག་ལ་ཡོད་པའི་ཡིད་ཆེས་ཀྱི་དད་པ་བསྐྱེད། དེ་འདྲ་བྱུང་བ་ཡིན་ན་ཨ་ནི་སྐྱིད་སྡུག་ལེགས་ཉེས་ག་རེ་བྱུང་བ་ཡིན་ན་དཀོན་མཆོག་མཁྱེན་བསམ་པ་ཞིག་དང་དངོས་གནས་ཀྱི་བི་ཁ་ཙམ་ཚིག་ཙམ་མིན་པ་ཅིག

ཐུན་མོང་བའི་ལམ་ག་རེ་ཟེར་ན་འཇིག་རྟེན་ཕྱི་མ། ལྷ་དང་མིའི་མངོན་མཐོ་དོན་དུ་གཉེར་སོང་ཨང། ལྷ་དང་མིའི་མི་ལུས་ཐོབ་རོགས་བྱེད་ན་ལྷ་ཡི་ལུས་ཐོབ་རོགས་བྱེད་ན་ཟེར་གྱི་འདུག་ཨོ། ད་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་དེ་ལ་ད་བློ་སྦྱངས་པ་རེད། དེ་སྦྱངས་ཡོང་དུས་ནས་དལ་བའི་རྟེན་ལ་ད་སྙིང་པོ་ལེན་ཡག་ཞིག་ཡོང་གི་ཡོག་རེད། དལ་བའི་རྟེན་ལ་སྙིང་པོ། མ་མཐའ་ཡང་བས་ངན་སོང་དུ་མི་སྐྱེ་ཡག་གི་སྙིང་པོ་ཅིག་ལེན་གི་ཡོག་རེད།

ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་བསམས་ན་ཕྱི་མའི་སྣང་ཤས་ལྡོག་ཞེས་གསུངས་པ་ནང་ལྟར་གྱི་ད་ད་དེ་ནི་ད་རེས་བི་གས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་མི་ཡི་ལུས་རྟེན་བཟང་པོ་ཐོབ། ད་ད་དེ་ནི་མཇལ་བར་དཀའ་བའི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེའི་ཡང་ནི་དེའི་ཡང་སྙིང་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་དེ་ནི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། ད་དེ་དང་མཇལ་འཕྲད་པར་དཀའ་བ་དེ་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་པའི་སྐབས་འདི་ལ། འོ་ད་དེ་ནི་ད་དལ་བའི་རྟེན་ལ་སྙིང་པོ་ལེན་པ་ཞིག་ད་ངེས་པར་དུ་བྱེད་དགོས་ཀྱི་འདུག་བསམ་པ་བྱས་ནས་འདུག་བ་དང། འོ་ད་དེ་ནི་ད་སྙིང་པོ་ག་འདྲ་སེ་ལེན་དགོས་རེད་ཟེར་ན་ད་ཆོས་བསྒྲུབ་དགོས་ཀྱི་ཡོད་རེད་ཆོས་རྣམ་པར་དག་པ་ཞིག་འདུག་བ་དང་ཆོས་རྣམ་པར་དག་པ་ཞིག་བསྒྲུབ་ན་མ་གཏོགས་ཨ་ནི་སྙིང་པོ་ལེན་ཐབས་གཞན་མེད་པ་རེད། འོ་ད་དེ་ཡིན་དུས་ད་ཆོས་བསྒྲུབ་པ་ལ་དེ་ནི་ཆོས་བསྒྲུབ་སྟངས་ཤེས་དགོས་རེད། འོ་དེ་ཡིན་དུས་དེ་ནི་བི་གའི། འོ་ད་བྱང་ཆུབ་ལམ་གྱི་རིམ་པ་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི།

བཅོས་ནས་བི་གི་ཆོས་གསན་ཡག་བྱས། ད་གང་གསན་པར་བྱ་བའི་ཆོས་དེ་ཡང་ད་གིན་ཞུས་པ་ནང་ལྟར་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་འཁྲིད་པའི་ཐེག་པ་མཆོག་གི་ཆོས་ལུགས། དེ་ནི། ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི། དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། མཉམ་མེད་ཇོ་བོ་ཆེན་པོ་དང་དེ་ནི་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ་བྱང་ཆུབ་ལམ་གྱི་རིམ་པའི་ད་ཁྲིད་མདོར་བསྡུས་པོའི་དབང་དུ་བྱས་ནས། དེ་ལ་དེ་ནི། དེ་སྔ་ཕན་ཆད་ད་ས་བཅད་ཀྱི་དབང་དུ་བྱས་ན། འོ་ད་དེ་ནི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ། ས་བཅད་བཞི། ད་ཡོད་པ་ཞེས་བྱ་བྱེད། དེ་ན་ནི་ད་བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བ་དེ་ལ། འོ་ད་དེ་ནི་ད་ཕ་གིའི་དེར་བ་ན་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ། ད་ལམ་གྱི་རྩ་བ་དེ་ལ། རེད་པ་ད་ལམ་ཟེར་ཡ་དེ་ག་བར་འགྲོ་ས་གི་ལམ་རེད། བྱང་ཆུབ་རེད་པ་ད་ཕ་གིའི་བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་གི་བའི་ལམ་གི་ད་རྩ་བ་འདྲ་པོ་དེ་ན་ནི་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་བྱེད་པའི་སོ་སོའི་ཕ་གིའི་བཙལ་ནས་ད་བསྟེན་དགོས་རེད་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་དེ་ནི་བློ་ཇི་ལྟར་སྦྱང་བའི་རིམ་པ་བྱས། དེ་ལ་དེ་ནི་དལ་འབྱོར། དལ་བའི་རྟེན་ལ་སྙིང་པོ་ལེན་པའི་ཕྱིར་དུ་བསྐུལ་བ་དང་སྙིང་པོ་ཇི་ལྟར་ལེན་ཚུལ་བཤད། ད་བསྐུལ་བ་དེ་ལ་དལ་འབྱོར་ངོས་བཟུང་བ་རྙེད་དཀའ་བ་དོན་ཆེ་བ་བསམ་པ་དེ་ཚོ་བྱས། ད་སྙིང་པོ་ཇི་ལྟར་ལེན་ཚུལ་དེ་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་བ། ལ། དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ་དེ་ལ། འོ་ད་འཇིག་རྟེན་ཕྱི་མ་དོན་གཉིས་ཀྱི་བློ་སྤྱད་པ། ཡང་དག་དེ་ནི་འཇིག་རྟེན་ཕྱི་མ་བདེ་བའི་ཐབས་བསྟན་པ་གཉིས་བྱས་ནས། ཡང་དག་དེ་ན་ནི་འཇིག། དང་པོ་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་བསྐྱེད་པ་དེ་འགྲོ་ཚར་རེད་ཚར་ཡང་དག། ཡང་དག་དེ་ལ་དེ་ནི། ནང་གསེས་རེ་རེ་བྱེད་ཀྱི་ཡིན་ན། ཕ་གིའི་ཚེ་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་དང། དེ་ནི། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ། ཚེ་འདི་རིང་དུ་མི་གནས་པའི་འཆི་བ་རྗེས་སུ་དྲན་པ་དེ་ལ། འདི་ནི། འཆི། གེ། རེད་པ་ད་འཆི་བ་གེ། འཆི་བ་མ་དྲན་པའི་དེ་ནི་ཉེས་དམིགས་དྲུག་འཆི་བ་དྲན་པའི་ཕན་ཡོན་དྲུག། ཨ་ནི་འཆི་བ་དྲན་ཚུལ་དངོས་དེ་ལ་དེ་ནི་འཆི་བ་དགུ་ཕྲུགས་ཟེར་ནས། ད་དེ་ཚོ་བསམ་བློ་གཏང་རྒྱུ་དེ་རེད། ཨ་ནི་འཆི་བའི་རྣམ་པ་བསྒོམ་ཡ་དེ་ཚོ་རེད། འོ་ད་དེ་བྱེད་ཀྱི་ཡིན་ན་འདི་ནི་ཚེ་འདི་རིང་དུ་མི་གནོད་པའི་ཆེ་བ་རྗེས་སུ་དྲན། རིང་དུ་མི་གནས་པའི་འཆི་བ་དྲན་ད་དེ་རེད། ཚེ་འདི་རིང་དུ་མི་གནས་པའི་འཆི་བ་རྗེས་སུ་དྲན་ཡིན་ཙང། ད། ཕ་གིའི་ཤི་ནས། ཤི་ནས་ད་སྐྱེ་ས་ཅིག་དགོས་པ་རེད་པ་ད་སྐྱེ་ས་དེ་འཇིག་རྟེན་ཕྱི་མ་རེད། འཇིག་རྟེན་ཕྱི་མ་ལ་བདེ་འགྲོ་དང་ངན་འགྲོ་གཉིས་རེད། དེ་ཡིན་དུས་འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ། འཇིག་རྟེན་ཕྱི་མ་དེ་ལ་བརྟེན་ནས་ངན་འགྲོ་ལ་སྐྱེས་པ་ཡིན་ན་ནི་ཨ་ནི་ངན་འགྲོའི་སྡུག་བསྔལ་བསམ་གྱིས་མི་ཁྱབ་པ། དམྱལ་བ་ལ་ཡིན་ན་དེ་ནི་ཚ་དམྱལ། དང་གྲང་དམྱལ་ཉི་ཚེ་ཉེ་འཁོར་བྱས་ནས་ཕ་གིའི་དམྱལ་ཁམས་བཅོ་བརྒྱད་ཟེར་དེ་རེད་དེ་ལ་ཡོད་དེ་ནི་སྡུག་བསྔལ་ཕ་གིའི་ཚ་གྲང་གི་སྡུག་བསྔལ་འོ་ད་དེ་ནི་བསམ་གྱིས་མི་ཁྱབ་པ་འོ་དེ་འདྲའི་མྱོང་བ་བྱས་ད་དེ་ནི་དམྱལ་བ་ལ་གལ་སྲིད་མ་སྐྱེས་པ་ཡིན་ན་ཡི་དྭགས་ལ་སྐྱེས་པ་ཡིན་ན་དེ་ནི་ཡི་དྭགས་ཀྱི་སྡུག་བསྔལ་ལ་ཕ་གིའི་འོ་ད་བཀྲེས་ཤིང་སྐོམ་པའི་སྡུག་བསྔལ་ཡོད་རེད་ངལ་བའི་སྡུག་བསྔལ་ཡོད་རེད་འཇིགས་འཇིགས་སྐྲག་གི་སྡུག་བསྔལ་ཡོད་རེད་འོ་ད་དེ་ནི་རེད་པ་ད་ད་སོ་སོ་བྱེད་ཀྱི་ཡིན་ན་ཕ་གིའི། ཕྱི་ཡི་སྒྲིབ་པ་ཅན། ནང་གི་སྒྲིབ་པ་ཅན་ཕྱི་ནང་གཉིས་ཀའི་སྒྲིབ་པ་ཅན་ཟེར་ད་ཡི་དྭགས་ལ་རིགས་འདྲ་མི་འདྲ་བྱས་ནས། འོ་ད་སྡུག་བསྔལ་བསམ་གྱིས་མི་ཁྱབ་པ། ད་ལྟ་ཡིན་ན་བི་གའི། དེ་ནས། བི་གའི་ཟས་ཆུ་ཐིགས་ཙམ་ཡང། མ་རག་པར་བི་གའི་ལོ་བི་གའི་སྟོང་ཕྲག་མང་པོ་ལ་རེད་བ་ད་མི་ལོ་སྟོང་ཕྲག་མང་པོ་ལ་བི་གའི་སྡོད་དགོས་ཡ་འདྲ་པོ། འོ་ད་དེ་འདྲའི་གི་དེ་ནི་སྡུག་བསྔལ།

དེ་ནས་བས་ཆེ་བ་ཚོ་གིས་བས་ཆུང་བ་ཁྱུར་མིད་བཏང་ནས་བཟའ། ཆུང་བ་ཚོ་གིས་དེ་ནས་ཆེ་བ་ཚོ་གི་གཅིག་གིས་གཅིག་ལ་བུ་ག་ཕྱེ་བ་དེ་ནས་བས་རེད་བ་ད་བཟའ་ནི་བུ་ག་ད་དེ་རེད། ཨ་ནི་སོ་སོའི་བས་མ་བུ་ཡང་ངོ་མི་ཤེས་པ། ཁ་ལ་ག་རེ་བྱུང་ན་བས་བཟའ་དགོས་ཡ་འདྲ་པོ་འོ་དེ་འདྲའི་གི་དེ་ནི་སྡུག་བསྔལ་དཔག་ཏུ་མེད་པ། ད་ཁ་འཐོར་བའི་དུད་འགྲོ་ཟེར་ན་ད་ད་བྱ་བྱེའུ་དང་འོ་ད་ཁྱི་དང་བོང་བུ་དང་རྟ་དང་འོ་ད་དེ་ཚོ་རེད། དེ་ཚོ་ལ་བས་སྡུག་བསྔལ་ག་འདྲ་ཅིག་འདུག་ཟས་འཚོལ་སྟངས་ལ་ཅིག་བལྟས་དང།

ད་ལྟ་སྐྱེས་བུ་ཆུང་ངུ་དང་ཐུན་མོང་བ་ཡིན་ཙང་སྐྱེས་བུ་ཆུང་ངུ་གི། སྐྱེས་བུ་ཆུང་ངུ་བ་ཚོ་གི་དེ་ནི་ཕི་གའི། འཇིག་རྟེན་ཕྱི་མ། མངོན་མཐོ་དོན་དུ་གཉེར་གི་རེད་མ་གཏོགས་འཁོར་བ། ཀ་ས། འདི། ཐར་པ་དོན་དུ་གཉེར་གི་མ་རེད་བ་ད་འཁོར་བ་ལས་གྲོལ་དགོས་ཡག་གི་བསམ་བློ་དེ་ཡོད་མ་རེད་སྐྱེས་བུ་ཆུང་ངུ་ཚོ་ལ། བྱས་ཙང། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ཡིན་པ་ཡིན་དུས་སྒང་ལ། ཨ་ནི། ངན་སོང་གི་སྡུག་བསྔལ་དེ་བསམས་བཞག་ན་འགྲིག་འགྲོ་བ་རེད། ངན་སོང་གི་སྡུག་བསྔལ་དེ་བསམ། དེ་ནས་སྡུག་བསྔལ་དེ་བསམ་པ་དེ་རེད། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་དེ་འགྲིག་སོང་ང། ད་དེ་ནས་འཇིག་རྟེན་ཕྱི་མ་བདེ་བའི་ཐབས་བསྟན་པ་དེ་རེད། ད་འཇིག་རྟེན་ཕྱི་མ་ལ་བི་གའི་ངན་སོང་ལ་སྐྱེ་གི་ཡོད་ན་ད་ངན་སོང་ལ་མི་སྐྱེ་བའི་ཐབས་ག་འདྲ་ཅིག་ཡོད་རེད་ངན་སོང་ལ་མི་སྐྱེ་བའི་སྐྱབས་ག་འདྲ་བཙལ་དགོས་རེད་ངན་སོང་ལ་སྐྱེ་ཚར་སོང་ན་ནི་སྐྱབས་བཙལ་ནས་རག་ཡ་ཡོད་མ་རེད། ཐབས་ཡིན་ཐབས་ཤེས་ཅིག་རེད་བ་ད་བྱེད་ཐུབ་ཡ་ཡོད་མ་རེད་ད་མ་སྐྱེས་གོང་ནས་ངན་སོང་ལ་མ་སྐྱེས་གོང་ནས་བས་སོ་སོ་དལ་འབྱོར་གྱི་མི་ལུས་ཐོབ་པའི་ཁ་ཐུག་དེ་ལ་ད་གཟབ་གཟབ་ཅིག་བྱས་ནས་རེད་བ་ད་ངན་སོང་ལ་མི་སྐྱེ་བ་ཅིག་བས་བྱས་མ་ཐུབ་པ་ཡིན་ན་ད་དེ་ལས་བས་སོ་སོ་བས་གྱོང་ཆེ་བ་སོ་སོ་སོ་སོ་མགོ་སྐོར་ཐེབས་པ་རང་གི་རང་བས་བསླུ་ཚབས་ཆེ་བ་འདྲ་པོ་མེད་པ་འོ་དེ་རེད་དེ་ཡིན་དུས་སྒང་ལ་བས་ངན་སོང་ལས་བས་ཐར་ཡག་གི་བས་སྐྱབས། བཙལ། ཨ་ནི་ཐབས་དེ་བསྒྲུབ། འོ་དེ་རེད་སྐྱབས་ག་རེ་ཟེར་ན་སྐྱབས་བླ་མ་སྐྱབས་གནས་བླ་མ་དཀོན་མཆོག་གསུམ། རེད་བ་ད། དེ་ནི་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་བླ་མ་དཀོན་མཆོག་གསུམ་རེད། འོ་ད་དེ་བྱས་ནས་ཨ་ནི་ཐབས་དེ་དེ་ནི། ལས་འབྲས་ལ་ཡིད་ཆེས་ཀྱི་དད་པ། རེད་བ་ད་ལས་འབྲས་སྤང་བླང་བྱེད་ཡ་དེ་རེད་ལས་འབྲས་ལ་ཡིད་ཆེས་ཀྱི་བྱས། ཨ་ནི་སོ་སོ་སྤང་བླང་བྱེད་ཡ་དེ་རེད། དེ་ཡིན་དུས་བི་གའི། བསྟན་པ་ལ་འཇུག་པའི་སྒོ་དམ་པ་དེ་ནི་སྐྱབས་འགྲོ། འོ་དེ་རེད་དེ་ནི་སྲུང་ཡག་གི་སྐྱབས་འགྲོ་ཡོང་དེ་དགོས་ཡག་དེ། བདེ་ལེགས་ཐམས་ཅད་ཀྱི་རྩ་བ་ཡིད་ཆེས་ཀྱི་དད་པ་བྱས་ནས་པེ་ཀེ་རེད་བ་ད། འོ་དེ་ནི། ཟེར་ད། དེའི་ནང་གི་དེ་ནི་དང་པོ་བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་ཟེར་རེད་ད་སླེབས་པ་རེད་མཁྱེན་སོང་ང། ད་དེ་མཁྱེན།

ལྔ་བརྒྱ་དང་སུམ་ཅུ་སོ་གསུམ་གྱི་ད། གཉིས་པ་འཇིག་རྟེན་ཕྱི་མ་བདེ་བའི་ཐབས་བསྟན་པ་ལ་གཉིས། བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་བྱ་བ་དང། བདེ་ལེགས་ཐམས་ཅད་ཀྱི་རྩ་བ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་བསྐྱེད་པའོ་ས་བཅད་གཉིས་དེ་རེད། དེ་ལ་དང་པོ་དེ་ནི། སྐྱབས་སུ་འགྲོ་བ། གསུངས་རེད་པ། ད་ནང་པ་སངས་རྒྱས་ཀྱི་བསྟན་པ་ལ་ཡར་འཇུག་ཡ་གི་སྒོ་འདྲ་བོ་དེ་རེད་པ་ད། དཔེར་ན་འདུ་ཁང་ནང་ལ་ཡར་ཡོང་ས་གི་སྒོ་དེ་མ་གི་རེད་པ་ད་སྒོ་ཆེན། འོ་ད། དེ་ནང་ན་ཡར་མ་ཞུགས་ན་ཨ་ནི་ཡོང་ས་ཡོག་མ་རེད་པ་ད། འོ་དེ་ནང་ད་གི་ནང་པ་སངས་རྒྱས་བི་གི་གི་བསྟན་པ་ལ་བི་གི་འཇུག་ས་གི་ད་སྒོ་འདྲ་བོ་གི་ཚོད་དེ་ག་རེ་རེད་ཟེར་ན། ཨ་ནི་སྐྱབས་འགྲོ་དེ་རེད། སྐྱབས་འགྲོ་དེ་ཡག་པོ་བྱས་སོ་སོའི་རྒྱུད་ལ་སྐྱབས་འགྲོ་ཡོད་ན་ནི་ནང་པ་སངས་རྒྱས་པའི་ནང་ད་ཚུད་གི་ཡོག་རེད། སྐྱབས་འགྲོ་ཡག་པོ་མེད་ན་ནི་ནང་པ་སངས་རྒྱས་པའི་གྲལ་ལ་ཚུད་གི་ཡོག་མ་རེད་འོ་ད་སྒོ་འདྲ་བོ་དེ་རེད། བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་བྱ་བ། དེ་བྱས། ད་དེ་ལ་དང་པོ་སྐྱབས་སུ་འགྲོ་བ་ལ་ལྔ། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། རྒྱུ་གང་ལ། ད་རྒྱུད་རེད། རྒྱུ་མཚན་འདྲ་པོ་རེད་རྒྱུ་རེད་ད་རེད་པ་ད་རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། ཡུལ་གང་ལ་སྐྱབས་སུ་འགྲོ་བ་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད། སྐྱབས་སུ་སོང་བའི་ཕན་ཡོན།

དཀོན་མཆོག་སྐྱོབ་པའི་ནུས་ལྡན་དུ་ཤེས་ལས་བྱུང་བའི་སྐྱབས་འགྲོ་ལ་ཐམས་ཅད་མཁྱེན་པ་ཁྱོད་ཉིད་བཞེད། ད་སྐྱབས་འགྲོ་ཟེར་ཡ་དེ་ག་འདྲ་ཅིག་དགོས་ཀྱི་འདུག། རང་བི་གི་ལྷག་པར་བི་འཇིགས་པ་ཅིག་རེད་པ་ད། ངན་སོང་གི་སྡུག་བསྔལ་ཡིན་ན་རེད་ད་གང་ཅིག་བི་གི་བསམ་བློ་འཁོར་ནས་ཨ་ནི་སོ་སོ་བི་གི་འཇིགས་སྐྲག་འཇིགས་པ་ཅིག་དང། དཀོན་མཆོག་ལ་དེ་འཇིགས་པ་དེ་ལས་སྐྱོབ་པའི་ནུས་པ་ཡོད་པས

ཟེར་མཁན་ད་བི་གི་བློས་བཀལ་བའི་སྐད་ཆ་ཞིག་རེད་ད། སོ་སོ་གི་སེམས་དེ་རེད་པ་ད་དཀོན་མཆོག་ལ་ཕར་བཀལ་ནས། ག་རེ་ཡིན་ན་དཀོན་མཆོག་མཁྱེན་ཟེར་གྱི་རེད་པ་ད་སྐྱབས་སུ་འགྲོའོ། དེ་རེད། བྱས་ཙང་ཤེས་ལས་བྱུང་བའི་སྐྱབས་འགྲོ་ལ་ཐམས་ཅད་མཁྱེན་པ་ཁྱོད་ཉིད་བཞེད་ཞེས་གསུངས་པ་ལྟར་རང་འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་ཡིད་འཇིགས་པ་དང། རང་གིས་བློ་འགེལ་ནུས་ན། འཇིགས་པ་དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ལ་ཡོད་པར་དེ་ནི་ཡིད་ཆེས་པ་གཉིས་ཡིན་པས། ད་རྒྱུ་མཚན་དེ་གཉིས་ཀ་ཚང་དགོས། རྒྱུ་དེ་གཉིས་ཀ་ཚང་དགོས། རེད་པ་ད། འཁོར་བ་དང་ད་ངན་སོང་གི་སྡུག་བསྔལ་ལས་འཇིགས་ཤིང་སྐྲག་པས། འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་ཡིད་འཇིགས་པ། རང་གི་ལུས་དགེ་བ་དེར་ད་འཇིགས་ཤིང་སྐྲག་པའི་འཇིགས་སྐྲག་དེ་དང། དེ་ནི། དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ལ་ཡོད་པའི་ཡིད་ཆེས་ཀྱི་དད་པ། བ་དེ་གཉིས་སོ་སོར་ཚང་དགོས་རེད། གཉིས་ཀ་རྒྱུ་གཉིས་ཀ་ཚང་དགོས་རེད། རྒྱུ་གཅིག་མ་ཚང་ན་ཡང། དེ་མིན་སྐྱབས་འགྲོ་རྣམ་དག་མི་འོང། ད་ང་ཚོའི་རྒྱུད་ལ་འདི་གའི་རྒྱུ་དེ་གཉིས་མ་ཚང་ན་རྒྱུ་དེ་གཉིས་སྔོན་དུ་མ་སོང་ན་ཨ་ནི་སྐྱབས་འགྲོ་རྣམ་དག་ཅིག་ཡོང་གི་མ་རེད་གསུངས་རེད། དེ་མིན་སྐྱབས་འགྲོ་རྣམ་དག་མི་འོང་སྟེ། སྡུག་བསྔལ་ལ་འཇིགས་ཤིང་སྐྲག་པ་མེད་ན་སྐྱབས་འཚོལ་འདོད་ཀྱི་བློ་མི་སྐྱེ། རེད་རེད་བ་ད། སྐྱབས་ཡུལ་ལ་ཡིད་ཆེས་མེད་ན་སྐྱབས་སུ་བསྟེན་རྒྱུ་མི་དྲན་པའམ། དྲན་ཀྱང་ཚིག་ཙམ་ལས་སྙིང་ནས་བློ་འགེལ་བ་མི་འོང། འོ་དེ་རེད། སོ་སོ་ལ་ཕ་གི་ངན་སོང་གི་སྡུག་བསྔལ་བསམ་བློ་བཏང་ནས་འཇིགས་སྐྲག་ཡོང་གི་མི་འདུག་ན། ཨཱ་ནི་ངན་སོང་ལས། ཡར་སྐྱོབ་ཡག་གི་ཆེད་དུ་སྐྱབས་བཙལ་གི་མ་རེད་བ། སྐྱབས་བཙལ་ནས་ག་རེ་བྱས་སོ་སོ་ཕ་གི་ངན་སོང་གི་སྡུག་བསྔལ་འདྲ་པོ་མྱོང་དགོས་གི་མེད་ན། ཨཱ་ལི་དང་པོ་རྒྱུན་ནས་མྱོང་མི་དགོས་མཁན་གཅིག་ཡིན་ན།

རེད་བ་ད། སྒྲོལ་བའི། འདི་ནི། ནུས་པ་ཆ་ཚང་ཡོད་རེད་བསམ་པའི་ཡིད་ཆེས་ཀྱི་དད་པ་ཅིག་ཡོད་ན། ཨ་ནི་དཀོན་མཆོག་ལ་ཕ་གི་བློས་འཁེལ་གི་རེད། རེད་བ་ད་འཇིགས་སྐྲག་ཅིག་ཡོད་ན་སྐྱབས་ཅིག་བཙལ་གི་རེད། སྐྱབས་ཅིག་བཙལ་ནས་ཐུག་ས་དེ་དཀོན་མཆོག་ལ་ཐུག་ཡོང་གི་རེད་རེད་བ་ད། ངན་སོང་གི་སྡུག་བསྔལ་ལ་འཇིགས་ཤིང་སྐྲག་ནས་ད་དངོས་གནས་དེ་ལས་སྐྱོབ་མཁན་གྱི་ཅིག་སྐྱབས་ཅིག་བཙལ་དགོས་ཀྱི་འདུག་ཟེར་ནས་བསམ་བློ་བཏང་དང་བཏང་དང་བཏང་ཟེར་ག་ལ། ཨ་ནི་ནུས་པ་ཡོད་ས་ཅིག་ལ་ཐུག་འགྲོ་གི་རེད་བ་ལ་ནུས་པ་མེད་མཁན་ལ་སྐྱབས་ཅིག་བཙལ་ན་ཕན་གི་མ་རེད་བ། རེད་བ་ད་ཁོ་རང་ཕ་གི་ངན་སོང་གི་འཇིགས་སྐྲག་ཡོད་མཁན་གྱི་འཁོར་བའི་འཇིགས་སྐྲག་ཡོད་མཁན་གྱི་གཅིག་ལ་སྐྱབས་བཙལ་བས་སྐྱོབ་ཐུབ་ཀྱི་མ་རེད་བ། དེ་ཡིན་དུས་སྐྱབས་ཅིག་བཙལ་ཡོང་དུས་གང་ན་ཐུག་ས་དེ་ནུས་པ་ཆ་ཚང་ཡོད་མཁན་གཅིག་ལ་གཅིག་ཐུག་དགོས། དེ་ག་རེ་ཟེར་ན་དཀོན་མཆོག་རེད། རེད་བ་ད་དཀོན་མཆོག་གསུམ་བྱས་ཙང་དེ་ལ་ནུས་པ་དེ་ཡོད་ཡིད་ཆེས་ཀྱི་དད་པ་སྐྱེས་སོང་ན་དེ་ནི་སྐྱབས།

དེ་ཡང་རང་ཉིད་ངན་སོང་ལ་འཇིགས་པ་དང་འཁོར་བ་ལ་འཇིགས་པ་དང་གཞན་འཁོར་བར་མནར་བ་ལ་མི་བཟོད་པའི་སྙིང་བརྩེ་བ་གསུམ་རིམ་བཞིན་སྐྱེས་བུ་ཆུང་འབྲིང་ཆེན་པོ་སོ་སོའི་སྐྱབས་འགྲོ་སྐྱབས་འགྲོའི་རྒྱུ་ཡིན། དེ་གསུངས་པ། རང་ཉིད་ངན་སོང་གི་སྡུག་བསྔལ་བསམ་བློ་བཏང་ནས་འཇིགས་ཤིང་སྐྲག་པ་དེ་སྐྱེས་བུ་ཆུང་ངུའི་སྐྱབས་འགྲོའི་རྒྱུ་གཅིག། འཁོར་བ་ལས་འདས་ནས། སྡུག་བསྔལ་བསམ་བློ་བཏང་ནས་འཇིགས་ཤིང་སྐྲག་པ་སྟེ་སྐྱེས་བུ་འབྲིང་གི་སྐྱབས་འགྲོའི་རྒྱུ། ཨ་དེའི་སྒང་ལ་དེ་ནས་གཞན་འཁོར་བར་མནར་བ་ལ་མི་བཟོད་པའི་དེ་ནས་སྙིང་རྗེ་ཆེན་པོ་སྟེ། སྐྱེས་བུ་ཆེན་པོའི་སྐྱབས་འགྲོའི་རྒྱུ། རིམ་བཞིན་སྐྱེས་བུ་ཆུང་འབྲིང་ཆེན་པོ་སོ་སོའི་སྐྱབས་འགྲོ་སྐྱབས་འགྲོའི་རྒྱུ་ཡིན་ཟེར། དེས་ན་གོང་དུ་ངན་སོང་གི་སྡུག་བསྔལ་ལ་འཇིགས་པ་བསྐྱེད་པ་དེ། སྐབས་འདིའི་སྐྱབས་འགྲོའི་རྒྱུ་གཅིག་རེད་གསུངས། ངན་སོང་གི་སྡུག་བསྔལ་ལ་འཇིགས་པ་བསྐྱེད་པ་དེ་སྐབས་འདིའི་སྐྱབས་འགྲོའི་རྒྱུ་གཅིག་རེད། དེ་བྱས་ད། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་ཚེ་འདིས་སོང་ཨང། རྒྱུ། འདི་བྱས་གཉིས་པ་དེ་ནས་ཡུལ་གང་ལ་སྐྱབས་སུ་འགྲོ་བ་གཉིས་ཨང། སྐྱབས་ཡུལ་ངོས་བཟུང་བ་དངོས་དང་དེ་སྐྱབས་སུ་འོས་པའི་རྒྱུ་མཚན་ནོ། ད་དང་པོ་ནི། སློབ་དཔོན་རྟ་དབྱངས་ཀྱིས་གསུངས། སློབ་དཔོན་རྟ་དབྱངས། དེ་ནས་བསྟོད་པ་བརྒྱ་ལྔ་བཅུ་པ་ལས། གང་ཞིག་ལ་ནི་ཉེས་པ་ཀུན། གང་ཞིག་ལ་ནི་ཉེས་པ་བག་ཆགས་དང་བཅས་པ་ཀུན། གཏན་ནས་ཡོང་ཡེ་མི་མངའ་ཞིང། སུ་ལ་ཡིན་ན་ཡང། གང་ཞིག་ཟེར་དེ་སྤྱི་སྒྲ་རེད་པ། དེ་ལྟར་སུ་ལ་ཡིན་ན་ཡང་ཉེས་པ་བག་ཆགས་དང་བཅས་པ་ཐམས་ཅད་ཁྱོན་ནས་མེད་མཁན། དེ་ལྟ་བུའི་སྐྱབས་གང་ལ་རྣམ་པ་ཐམས་ཅད་དུ། ཡོན་ཏན་ཕྱོགས་རེ་བ་མ་ཡིན་པར་རིགས་ཐམས་ཅད་གནས་པའམ་ལྡན་པར་གྱུར་པ། དེ་ལྟ་བུ་ཞིག་གང་ལ་འདུག་ནའང། ད་གང་བྱེད་བི་ཀའི་སྐྱོན་ཐམས་ཅད་བི་ཀའི་ཉེས་པའི་རིགས་ཟད། ཡོན་ཏན་ཡོངས་སུ་རྫོགས་འདྲ་བ་ཅིག་ག་བར་འདུག་ན་ཡང། འོ་ད། རེད་པ་ད། ཨ་ནི་སྔར་འཁོར་བའི་རྒྱ་མཚོ་ལས་སྐྱོབ་པའི་སྐྱབས་འཚོལ་བར་འདོད་པའི་གང་ཟག་དེ་ལྟ་བུ་ལ་བླང་དོར་ལ་དཔྱོད་པའི། བླང་དོར་ལ་དཔྱོད་པའི་དེ་ནས་གལ་ཏེ་སེམས་ཤིག་ཡོད་ན་ནི། བླང་བྱ་དང་དོར་བྱ་ལ་བུ་གའི་དཔྱོད་པའི་ད་སེམས་འདྲ་པོ་རྣམ་དཔྱོད་ཅན་གྱི་བུ་གའི་སེམས་འདྲ་ཅིག་ཡོད་ན། དེ་ལྟ་བུས་དེ་ནི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་དེ་ཉིད་ལ་ནི་སྐྱབས་སུ་འགྲོ་ཞིང། དེ་ཡི་ཡོན་ཏན་བརྗོད་པའི་དེ་ནི་བསྟོད་པ་དང་སྐྱབས་དེ་ནི། ཟང་ཟིང་ལུས་ངག་སྒྲུབ་པའི་སྒོ་ནས་བསྙེན་བཀུར་བ་དང། བསྙེན་བཀུར་ཟེར་དེ་ཟང་ཟིང་གི་འདྲ་པོ་དང། ལུས་ངག་གི་ཞབས་ཏོག་ཟང་ཟིང་ཕུལ་ཡ་འདྲ་པོ་འོ་ད་དེ་འདྲའི་དེ་ལ་བསྙེན་བཀུར་བསྙེན་བཀུར་བ་དང། སྐྱབས་དེ་ཡི་ལུང་རྟོགས་ཀྱི་བསྟན་པ་ལ་ཐོས་བསམ་སྒོམ་གསུམ་གྱིས་རིམ་གྱིས་ཞུགས་ནས་གནས་པའི་རིགས་སོ། ཞེས་གསུངས་པ་དང། ད་སློབ་དཔོན་རྟ་དབྱངས་ཀྱིས་དེ་རེད། ཞེས་གསུངས་པ་ལྟར། རང་ཉིད་ལ་སྐྱབས་དང་སྐྱབས་མ་ཡིན་པ་འབྱེད་པའི་སེམས་ཤིག་ཡོད་ན་ནི། ནང་པ་སངས་རྒྱས་པའི་སྟོན་པ། དེའི་བསྟན་པ། བསྟན་པ་དེ་ལ་གནས་པ་དགེ་འདུན་རེད་བ་ད་དགེ་འདུན་དཀོན་མཆོག་ཨོ་ད་གནས་པ་རྣམས་ལ་སྐྱབས་སུ་འགྲོ་བ་དགོས། ད་དཀོན་མཆོག་གསུམ་དེ་ལ། གང་སྐྱབས་སུ་འགྲོ་བའི་ཡུལ་དེ་དང་ཡུལ་ངོས་བཟུང་བ་དེ་རེད་བ་ད་དེ་ཡིན་དུས་ནང་པ་སངས་རྒྱས་པའི་སྟོན་པ་དེ་ཡི་བསྟན་པ་འོ་ད་དེ་ལ་གནས་པའི་དེ་ནས་དགེ་འདུན་རྣམས་སྐྱབས་སུ་འགྲོ་བ་དགོས། འཇིག་རྟེན་ཕལ་པ་དག་གིས་ད། འཇིག་རྟེན་ཕལ་པ་ཚོ་གིས་ག་བ་སྐྱབས་སུ་འགྲོ་གི་ཡོད་རེད་ཟེར་ན།

ཕྱི་རོལ་པ་ཚོས་དེ་ནི་བི་གས། འདི་ནི་ཕྱི་རོལ་པའི་ད་ཆོས་པ་ཚོས་ཡིན་ནའི་རེད་པ་ད་བི་གས། འཇིག་རྟེན་པའི་ལྷ། ནི་ཚངས་པ་དང། བརྒྱ་བྱིན་སོགས་བརྒྱ་བྱིན་སོགས་ལ་སྐྱབས་བཅོལ་བར་བྱས། འོ་ད་ཚངས་པ་དང་བརྒྱ་བྱིན་དང་དབང་ཕྱུག་དང་ཁྱབ་འཇུག་དང། འོ་ད་དེ་ནི་གཞོན་ནུ་གདོང་དྲུག་དང། འོ་ད་དེ་ཚོའི་སྐབས་རེད་པ་ད་གང་ག་ལ་བི་གས། འདི་ནི་སྐྱབས་བཅོལ་གི་ཡོད་རེད་པ་ད་འཇིག་རྟེན་གྱི་ལྷ་བི་ཀེ་ར་ཆེན་པོ། དེ་ཚོ་ལ་སྐྱབས་བཅོལ་བ་རེད། སྐྱབས་བཅོལ་བར་བྱས་ཀྱང་དེ་དག་ཁོ་རང་ཡང་འཁོར་བ་པ་ཡིན་པས་སྐྱབས་སུ་མི་འོས། ད་ཚངས་པ་དང་བརྒྱ་བྱིན་དང་དབང་ཕྱུག་དང་ཁྱབ་འཇུག་དང་ལྷ་དང་ཀླུ་དང་བཙན་དང་ཨོ་ད་ཡུལ་གྱི་རྒྱལ་པོ་དང་ཨོ་ད་དེ་ཚོ་ཁོ་རང་བི་གའི་འཇིག་རྟེན་པ་རེད། ཁོ་རང་བི་གའི་འཁོར་བ་ལས་ཐར་ཡོད་མ་རེད། དེ་ངན་སོང་ལས་བི་གའི་ཐར་ཡོད་མ་རེད། ཨོ་ད་ཁ་ཤས་ཨོ་དེ་ཡིན་དུས་དེ་སྐྱབས་སུ། འོས་གི་རེད་བས་ཟེར་ན་སྐྱབས་སུ་འགྲོ་འོས་གི་མ་རེད་གསུངས་ནས་དེ་དག་ཁོ་རང་ཡང་འཁོར་བ་ཡིན་པས་སྐྱབས་སུ་མི་འོས་ཟེར། འོ་ན་སྐྱབས་སུ་འོས་པ་དེ་སུ་ཡིན་ཞེས་ཟེར། ང་ཚོའི་སྐྱབས་སུ་འགྲོ་དགོས་པ་དང་སྐྱབས་འགྲོ་ནང་པའི་སྐྱབས་སུ་འགྲོ་ས་དེ་འོས་པ་དེ་ག་འདྲ་ཅིག་རེད་ཟེར་ན་ཨ་ནི་སྐྱབས་འགྲོ་བདུན་ཅུ་པ་ལས། སངས་རྒྱས་ཆོས་དང་དགེ་འདུན་ནི་ཐར་པ་རྣམས་ཐར་པ་འདོད་པ་རྣམས་ཀྱི་སྐྱབས་ཞེས་གསུངས་པ་ལྟར་སངས་རྒྱས་ཆོས་དགེ་འདུན་ཏེ་དཀོན་མཆོག་གསུམ་ཁོ་ན་ཡིན་ལ། འོ་ད་དཀོན་མཆོག་གསུམ་ནང་ལ་མ་འདུས་པའི། སྐྱབས་སུ་འགྲོ་ས་གི་ཡུལ་བི་གའི་ཡོད་མ་རེད། སྐྱབས་སུ་འགྲོ་འོས་པ་ཅིག་རེད་པ་ད། དེ་གསུམ་ཡང་ལེགས་པར་ངོས་མ་ཟིན་ན་སྐྱབས་འགྲོ་རྣམ་དག་མི་འབྱུང་ཞིང། ད་སྐྱབས་སུ་འགྲོ་ས་གི་ཡུལ་འདྲ་པོ་དེ་དཀོན་མཆོག་གསུམ་རེད་སོང་ང། ད་དཀོན་མཆོག་གསུམ་པོ་དེ་ག་འདྲ་རེད་ཟེར་ངོ་ཤེས་དགོས་རེད་མ་གཏོགས། དཀོན་མཆོག་གསུམ་སྐྱབས་སུ་འགྲོ་ས་གི་ཡུལ་དཀོན་མཆོག་གསུམ་དེ་མ་ཤེས་ན་སྐྱབས་འགྲོ་རྣམ་དག་ཡོང་གི་མ་རེད། དེ་སོང་རེད། དེ་ནས་རང་ཅག་གིས་མ་བརྟགས་མ་དཔྱད་པ་ན་ཐེག་ཆེན་རིག་པ་འཛིན་པ་ལྟ་བུའི་ཡིན་མདོག་མདོག་བྱས། རེད་པ་ད་སོ་སོ་ལོས་ལོས་འདྲ་བོ་དང་བརྟག་དཔྱད་དེ་སོ་སོས་སོ་སོ་ལ་བེ་གའི་ཞིབ་འཇུག་འདྲ་བོ་མ་བྱས་པའི་ཁ་ཐུག་ལ་ཨ་ནི་སོ་སོ་དེ་བཞི་པོ་གཅིག་འོ་ད་ཧ་ལམ་བེ་གའི་ཐེག་པ་ཆེན་པོ་དེའི་ནང་ནས་བེ་གའི་གསང་སྔགས་ཉམས་སུ་ལེན་མཁན་གྱི

ན་ཚ་སོགས་གྲ་མི་འགྲིག་པ་བྱུང་བའམ། ད་ལྷོད་ལྷོད་ཡིན་གྱི་ན་རྒྱུ་ཚ་རྒྱུ་མེད་རེད་པ་ད་ལྷོད་ལྷོད་འདྲ་བོ་ཡིན་པའི་ཁ་ཐུག་ལ་ཐེག་ཆེན་རིག་པ་འཛིན་པ་འདྲ་བོ་ཡིན་མདོག་མདོག་བྱེད། ད་སོ་སོ་ཅིག་ན་ཡོང་ཚ་ཡོང་འོ་ད་ཐུག་པའི་ཁ་ཐུག་ལ། ཨ་ནི་གྲ་མི་འགྲིག་པ་བྱུང་བའམ། བྱ་བ་གལ་ཆེན་ལ་ཐུག་པའི་ཚེ། ཨ་ནི་འཇིག་རྟེན་པའི། དེ་ནི་ཆོས་སྐྱོང་དང། རྒྱལ་བཙན། ཡུལ་ལྷ་སོགས། སྐྱབས་བཅོལ་ནས། ཨོ་རེད་རེད་པ་ད། ད་དེ་འདྲའི་བི་གི་བྱ་བ་ལམ་འགྲོ་མ་འཇུག་པ་འདྲ་པོ་ད་ནས་ན་ཚ་འདྲ་པོ་སླེབས་ཅིག་གྲ་མ་འགྲིག་པ་ཅིག་སླེབས་ཡོང་དུས་སྒང་ན་ཐེག་ཆེན་རིག་པ་འཛིན་པ་ཡིན་མདོག་མདོག་བྱས་ཏེ་ཚར། རེད་པ་ད། ད་ག་བ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་འཇིག་རྟེན་རང་དགའ་བའི་བི་གའི་ལྷ་དང་ཀླུ་དང་བཙན་དང་ཟེར་ཡས་ཅིག་ཡོད་རེད་པ་ད། ཡུལ་ལྷ་གཞི་བདག་ཨོ་དེ་ཚོ་ལ་བི་གའི་བསང་གྲུ་མོ་བསང་ཤིང་འདྲ་པོ་བི་ག་ཁྱེར་ནས་བི་གའི་བསང་ཕོར་ཡོད་ས་འདྲ་པོ་ལ་ཕྱིན། ཨོ་ད་དེ་ནས། བསང་ཡང་བཏང་ཚད་བཏང་ཚད་བྱས། བཏང་ཚད་བྱས་ཕྱག་ཕུལ་ཚད་ཕུལ་ཚད་འདྲ་པོ་བྱས་དེ་ནས། དེ་ཚོ་ལ་རེ་བ་བྱས་ནས་གལ་གལ་ལ་ཐུག་ཡོང་དུས། ཐེག་ཆེན་རིག་པ་འཛིན་པ་ཡིན་མདོག་མདོག་དེ་མེད་པ་ཆགས་ཚར་རེད། རེད་པ་ད་ན་ཚ་སོགས་གྲ་མི་འགྲིག་པ་བྱུང་བའམ་བྱ་བ་གལ་ཆེན་ལ་ཐུག་པའི་ཚེ་འཇིག་རྟེན་པའི་ཆོས་སྐྱོང་དང། དེ་ནི། རྒྱལ་བཙན་ཡུལ་ལྷ་སོགས། ད་འཇིག་རྟེན་དང་འཇིག་རྟེན་ལས་འདས་མ་འདས་ཟེར་ཡས་དེ་ག་རེ་ལ་བརྩི་དགོས་རེད་ཟེར་ན། ཨོ་ད་བི་ཀའི། མཐོང་ལམ་ཟེར་ཡས་ཡོད་རེད་པ་ད་ཚོགས་ལམ་སྦྱོར་ལམ། ཚོགས་ལམ་མ་ཐོབ་ན་ད་ལམ་མ་ཞུགས་རེད་པ་ད་ལམ་མ་ཞུགས་རང་རེད། ད་ཚོགས་ལམ་ལམ་ལ་ཞུགས་པ་ཡིན་ན་ཡང་ཚོགས་ལམ་སྦྱོར་ལམ་མཐོང་ལམ་ལ་མ་སླེབས་བར་དུ། མཐོང་ལམ་ལ་སླེབས་པའི་སྒང་ན་ཨ་ནི་སྟོང་ཉིད་མངོན་སུམ་དུ་རྟོགས་འགྲོ་རོགས། སྟོང་ཉིད་མངོན་སུམ་དུ་རྟོགས་མཁན་གྱི་མི་ཡིན་ན་འཇིག་རྟེན་ལས་འདས་པ་རེད། སྟོང་ཉིད་མངོན་སུམ་དུ་རྟོགས་མཁན་གྱི་ལྷ་ཡིན་ན་འཇིག་རྟེན་ལས་འདས་པ་རེད། ཀླུ་ཡིན་ན་འཇིག་རྟེན་ལས་འདས་པ་རེད། འོ་ད་ག་འདྲ་ཞིག་ཡིན་པ་ཡིན་ན། སྟོང་ཉིད་མངོན་སུམ་དུ་རྟོགས་དེ་ཡོད་ན་འཇིག་རྟེན་ལས་འདས་པ་ཆགས་འགྲོ་གི་རེད་བྱས་ཙང་དེ་ལ་སྐྱབས་སུ་འགྲོ་ཆོག་གི་རེད། འོ་ད་དེ་ལ་བི་ཀའི་སྐྱེ་བ་ཕྱི་མ་ཕན་ཆད་ལ་བི་ཀའི་སྐྱབས་འཇུག་ཞུ་ཆོག་གི་རེད། ཁོ་རང་བི་ཀའི་འཇིག་རྟེན་ལས་འདས་དེ་ཡོད་རེད་པ། ད་སྟོང་ཉིད་མངོན་སུམ་དུ་མ་རྟོགས་མཁན་གྱི། ད་ག་འདྲ་ཞིག་ཡིན་པ་ཡིན་ན། ལམ་མ་ཞུགས་ད་ཨ་ཅང་ཅང། དེ་ནས་བི་ཀའི་ཡུལ་ལྷ་གཞི་བདག་བཙན་རྒྱལ་པོ་ཟེར་ཡས་སོགས་པ་དེ་འདྲ་ལ།

བན་དེ་དག་ཚོ་དགའ་བ་དེ་ཡིན་དུས་དེ་ཚོར་གཏོར་མ་བཏང་ཆོག་གི་རེད། བསང་བཏང་ཆོག་གི་རེད། ཡིན་ནའི་ཀུན་སློང་དེ་ལ། འཇིག་རྟེན་རང་དགའ་བ་བསང་བཏང་ས་དེ་འཇིག་རྟེན་རང་དགའ་བའི་ཡུལ་ལྷ་གཅིག་ཡིན་པ་ཡིན་ན་སྐྱབས་སུ་མཆི་ཟེར་ནས་བཏང་ཆོག་གི་མ་རེད། དེ་བཏང་པ་ཡིན་ན་ཁོ་རང་ལའང་གནོད་ཀྱི་ཡོད་རེད། ཁོ་རང་གིས་སྐྱབས་འཇུག་བྱེད་ཐུབ་ཀྱི་མ་རེད། རེད་པ་ད། ཨ་ནི་གྲོགས་པོ་གི་གསོལ་རེ་རེ་བཏང་ཆོག་གི་རེད། དེ་ཆོག་ཡ་དེ་ག་རེ་སོ་མི་ལ་ཡང་གྲོགས་པོ་བསྒྲིག་ཆོག་གི་འདུག་བ། དཔོན་པོ་ཚོ་ལ་རྔན་པ་སྤྲད་ང་ཡི་གྲོགས་པོ་ཡིན་ད་ཟེར་དཔོན་པོ་མིན་ན་ཡང་མིན་མི་ངོ་ཤེས་ཡིན་ད་ཤག་པོ་ཡིན་ད། གྲོགས་པོ་ཡིན་ད་ཟེར་ནས་རྔན་པ་སྤྲད་ཆོག་གི་ཡོད་རེད་ང་ལ་རོགས་པ་ཅིག་བྱེད་ཨ་སང་ཉིན་ང་དེ་ལས་ཀ་ཅིག་ཡོད་སླེབས་ཤོག་ཨ་ཟེར་ཆོག་གི་འདུག་བ། དེ་གི་སྡོམ་པ་ཅིག་བཏང་གི་མ་རེད་བ་ད། རེད་བ་ད་མི་གཅིག་རོགས་པ་བྱེད་ཁ་ཤོག་ཟེར་ནས་སྐྱབས་འགྲོའི་སྡོམ་པ་ཅིག་བཏང་དོགས་མེད། ཨ་ཙི་མོ་ཚེ་རིང། དེ་ནས་བྱས་ཙང། ད་མོའི་རོགས་པ་སང་ཉིན་བྱེད་ཁ་ཤོག་ཟེར་དང་སྐྱབས་སུ་མཆི་ཟེར་ལབ་དགོས་མ་རེད་པ་དང་སྐུ་རུས་གྲོགས་པོ་གཅིག་ཡིན་ན་སང་ཉིན་ཤོག་སྐྱབས་སུ་མཆི་དང་སང་ཉིན་ཟེར་ལབ་དགོས་མ་རེད་པ་འོ་བྱས་ཙང་ལྷ་ལ་གཅིག་པ་རེད་ཀླུ་ལ་གཅིག་པ་རེད་པ་དང་སྐྱབས་སུ་མཆི་ཡིན་གྱི་མིན་གྱི་ཟེར་དགོས་མ་རེད་པ་དང་གཅིག་བསང་བསང་ཡང་བཏང་དུས་ནས་སྐྱབས་སུ་མཆི་ཟེར་དགོས་ཡག་གི་ཁྱབ་པ་གཅིག་ཡོད་པ་མ་རེད་པ་དང་ད་ཟེར་མཁན་ཧ་མ་གོ་ནས་སྐྱབས་སུ་མཆི་ཟེར་མཁན་དེ་འདྲ་ཡོད་འགྲོ་དེ་ཚོས་དེ་འདྲ་གསུང་གི་འདུག་པ་མི་ཕལ་པ་ཚོས་གི་ལྷ་དང་ཀླུ་དང་ཡུལ་གྱི་རྒྱལ་པོ་ལ་ཡང།

བཀའ་བཀྱོན་གནང་གི་འདུག་པ། དཀོན་མཆོག་ལ་ཡིད་མ་ཆེས། སོ་སོའི་བླ་མ་ལ་ཡིད་མ་ཆེས། བསང་ཤིང་གྲུ་མོ་གང་ཁྱེར་ནས་ཕྱི་ལོག་ཕེབས་པ་བར་འཇུག་ནས། འོ་འདི་རེད། འདི་ནི། འདི་ནི། དེ་ལས་ཀྱང་ལྷག་པར་འཛིན་པ་ནང་རྟགས་ཕྱིར་མངོན་པ་ཡིན། འཇིག་རྟེན་པ་ཚོས་བི་གའི། དཀོན་མཆོག་ལ་ཁོ་རང་ཚོས་དཀོན་མཆོག་ལ་ཡང་སྐྱབས་སུ་འགྲོ་དགོས་ཡ་གྱི་རེད་རེད་པ་ད་ཁོ་རང་ཚོས་བླ་མ་ལ་སྐྱབས་སུ་འགྲོ་དགོས་ཡ་གྱི་རེད་དེ་རེད་པ་ད། མངོན་པ་དེ་དོན་དུ་དགོན་པའི་སྒྲིགས་སུ་ཡོད་ཀྱང་ཐེག་ཆེན་རིག་འཛིན་ལྟ་ཞོག་ད། དེ་འདྲའི་བསང་ཤིང་གྲུ་མོ་གང་ཁུར་མཁན་དེ་དགོན་པའི་སྒྲིགས་ལ་རབ་ཏུ་བྱུང་བ་དགེ་ཚུལ་སློང་འདྲ་པོ་ཡིན་པ་ཡིན་ན་དགོན་པའི་སྒྲིགས་ལ་ད་ཕུད་ཡོད་མ་རེད་པ། རེད་པ་དང་ཡོད་མ་རེད་དེ། ཁོའི་བུ་གས་འཇིག་རྟེན་པ་ལྷ་རང་ག་བ་ལ་སྐྱབས་སུ་འགྲོ་ཚར་དུས། ནང་པའི་གྲས་ནས་བུད་ཚར་རེད། རང་ཤུགས་ཀྱིས་ཕུད་པ་ཡིན་ཟེར་ནས་ཁྱབ་བསྒྲགས་ཅིག་བྱེད་དགོས་ཡ་ཡོད་མ་རེད་རང་ཤུགས་ཀྱིས་བུད་འགྲོ་འདུག་གོ། འདི་ནི་ཐེག་ཆེན་རིག་འཛིན་ལྟ་ཞོག་ནང་པ་སངས་རྒྱས་པའི་སྒྲིགས་ལ་མེད་པ་ཡིན། གཞན་ཡང་ཀླུ་དང་རྒྱལ་བཙན་སོགས་ལ་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་མེད་ཅིང། ད་ཀླུ་དང་རྒྱལ་བཙན་དེ་ཚོ་ལ་ཡོད་མ་རེད་པ། ཁོ་རང་ནམ་འཆི་ཙམ་ཡང་མི་ཤེས། རེད་པ་ད། ཕལ་ཆེར་དུད་འགྲོ་དང། ཡི་དྭགས་ཀྱི་རིགས་སུ་གཏོགས། ད་ཀླུ་དང་ཡུལ་ལྷ་གཞི་བདག་མང་ཆེ་དེ་དུད་འགྲོ་དང། དུད་འགྲོ་དང་ཨ་ནི་ཡི་དྭགས་ཀྱི་རིགས་སུ་གཏོགས་བོ་རེད། འགྲོ་བ་རིགས་དྲུག་ནང་ལ་གཅིག་གཏོགས་བོ་རེད་བ་ད། འགྲོ་བ་རིགས་དྲུག་ནང་ལ་མ་རྒྱུག་མཁན་གྱི་གི་ད་བར་སྲིད་པ་གཅིག་རེད་མ།